རིམ་པ་བཞི་འདུ་བའི་གཉན་ཚད་འཚུབ།
སྐྱོན་བཅུ་གི་དགའ་སྐྱིད་དགུ་ནི་ཨི་མོ། གཉན་ཚད་མི་འཇམ་དང་སྤུན་སེམས་འདི་ཚུ་ག་ར་ལུ་སྐྱོན་བཅུ་གི་མཚན་སྣ་ལུ་ཇན་ཕོ་ལེགས་སོ་ཡུས་སེ་ཤུ་ནི་ཨི། ད་རེས་ཀྱི་ལས་རིམ་སྣ་ལུ་ཆེ་ཕམ་སྤུན་ཆ་འདི་ཚུ་ལུ་སྣ་མ་སེ་མེ་གི་དགའ་ཚོ་ད་ཀི་ཏོག་ཏོག་གི་ཀོ་ལེ་ང་གི་ཆེ་ག་ར་ལུ་མ་ག་འུ་གི་ལུ་ཇུ་ཅི་ཡན་ཆེ་བན་ཆེ་གི་སེམས་ཁ་ལུ་སྣ་མ་སེ་མེ་ག་ནི་གི་ལུ་ཇུ་ཅི་ཆེ་ག་ར་ལུ་ཕུ་ནི་ཨི། འདི་ལུས་རྒྱུད་འདི་འདི་མཚན་འདི་འདི་ངག་གི་ཤེས་མིག་གི་བཀའ་འདི་ཚུ་ཆད་ཀྱི་སེམས་ཁ་བཞག་གཤིན་བདག་ལུ་ལ་ལན་ཐབས་བོམ་རོ་ཅི་བས་བྱིན། ཁྱེད་ར་གི་དོན་ལུ་ནམ་མ་བསམ་མེད་ཀྱི་ཕན་པ་བོམ་ཐོབ་ཚེ་ཞུ་ནི། ད་རེ་དོ་རུ་ར་ང་ཅད་འདི་ཛམ་བུ་ལིང་ནོལ་ཏའུ་རུ་ཆི་བས་བྱིན། ལོག་ཅི་ལོག་ཅི་ལོག་ཅི་ར་འདི་ཛམ་བུ་ལིང་པད་ཁུ་གི་གི་འདོད་བདག་ལུ་ཆི་གི་མནོ་བསམ་མ་མ་འདྲ་བོ་ཅི་ཆད་ཀྱི་སེམས་ཁ་ལུ་བཏང། འདི་སུ་མེད། ད་རེས་ཐོ་རུ་ར་ཆ་ར་གི། ཕྱི་སྣ་ལུ། འདི་སུ་མེད་ཀི Aquarium སི་ལ་བི། འདི་ཉ་ཆུང་ཀུ་ཆུང་ཀུ་བཞག་དི་བེ་ང་ཅི་གི། ཐོང་མེད་ན། དེ་འདི་སུ་མེད་ཉ་ཆུང་ཀུ་ཆུང་ཀུ་བཞག་མེད་གི་འདི་ཁ་ལུ་ཏག་འདི་འདོད་བདའ་ལུ། ད་མ་ར་ཆེ་གི་ཉ་ཅི། འདི་ཁ་ལུ་བཙུག་འདི་བཞག་བླ་ལུ། འདི་ཉ་འདི་ང་ཅི་གི། ཏག་ནི་གི་དེན་ལུ་ཅམ་ཅི་ཨི་མེད།

ཁྱོད་ཆུ་ཀ་ན་ལོའི་ལྡི་བཟོ་མའི་བྲིས་ཤག་བསྡུས་པའི་ཡུལ་འདི་ཆུ་ཀ་ར། Hammer། གི Peter། ལིའུ་གཉིས་ཀྱི་ཨང། ཅུའུ་གཅིག་ན་ལུ་ཏའོ་རུ་བྱེད་པ་ཆིན་འདི་ག་ལོ་ཆེ་གི་མ་འདྲ་བོ་ཅིག་ལུ་ཇུ་ཅི་ཆེ་ག་ར་ཡི་གོ། ང་ཡ་སེ། ང་ག་ཅི་བེ་ས་བུབ་མོ། ང་ག་ཅི་བེ་ས་ཀོན་ཆུ་གི་ང་ལུ་བུབ་མོ། ང་རྨིའི་མནའ་མ་ས་མེ་གི་སྡུག་བསྔལ་དང་དཀའ་ངལ་བ་ཅིན་གི་ན་ལུ་མནའ་མ་ས་མེ་གི་དགུ་ཐོམ་བསྡུས་མི་མི་ཅི་ཡིན་སེ་ལབ་བསྡུས་པའི་ཡུལ།

འདི་འཛམ་བུ་ན་ལས་ཅབ་བེ་ནི་ཐེ་ལུ་ཅན་ཅིམ་ཨི་མོ་སེ་སྐྱོན་བཅོས་ག་ལས་ཐེངས། འདི་གའི་སྟེང་ལས་སྐྱོན་བཅོས་ཀྱི་རྣམ་མ་སེ་མེ་གི་ང་ཅེ་སྨི་ཏག་དེ་འདི་ཆེ་དེ་གི་བེ་ང་ཅེ་ཏག་དེ་འདི་ཆེ་ཧོམ་དག་ལུ་དེ་ནོ་ར་ང་ཅེ་ཧེ་མ་ཞོལ་མེ་དུང་ཞོལ་ན་ལས་དོ་རུ་ར་རྣམ་མ་སེ་མེ་གི་གིས་ཅི་གིས་ཅི་གིས་ཅི་ར་འཇུག་ཐང་ཆུ་ལུད་ཤུབ་དང་ལུ་མིག་གེ་མགེ་འཇོག་དང་ལུ་འདི་མི་འདི་ཚོ་སེམས་དགའ་དེ་སྡུག་འགའ་མི་སྡུག་མེད་ན་དང་མ་ར་ཨ་ལུ་ཆུང་ཁུ་བས་དོད་པ་དང་ལུ་འདི་ཨ་ལུ་ཆུང་ཁུ་ཨུང་འདི་བས་ཅུང་ག་ཅི་བས་ས་ཨུང་མོ་འདི་ཨ་ལུ་འདི་ཆེ་གི་སྣུག་འདི་དུང་འདི་ཨ་ལུ་གི་ཨ་ལུ་གི་ཨ་ཡི་འདི་འབོ་ལོ་མི་བ་དུས་འདི་བས་ཨ་ཡི་ན་ལེ་ཨོམ་ཐུང་ནི་གི་དོན་ལུ་འདི་ཨུང་མེ་འདི་ཨ་ལུ་ཅི་དོ་རུ་ཏོ་ས་ནི་གི་དོན་ལུ་ཨུང་མེ་སེ་བླ་བི་ཨིན་མེད་ན་མེད།

བདག། ཁྱེད་ཤེས་ཀྱི་ལས་རིམ་སྲན་ཚུབ་སེ་ཤུ་ནི་ཨི།
ང་ཁྱེད་ཚུ་ག་ར་ལུ་ཀན་ཆུ་ཀ་གི་ནང་ཞིང་སྨན་ལྷམ་སྟབས་ད་ལུ་ང་ཁྱེད་ལུ་ན་མ་སེ་མེ་གི་ཁུ་གི་པེ་བསྒྲགས་དེ་བས་ང་ཁྱེད་ལུ་ཏན་དེ་བས་ཡུས་སེ་ལ་བི་ལུ་ཇུ་ང་ཁྱེད་ཀྱི་ད་རེ་གི་ལས་རིམ་གི་ནང་ཞིང་ང་ཁྱེད་ཀྱི་ཧ་གོ།

འདི་ཁ་ལུ་གུ་དང་མ་ར་ང་བཅས་ཀྱི་མེ་ཐིའུ་གི་ལེའུ་དྲུག་གི་ཨང་བརྒྱད་ལྷས་མ་ང་བཅས་རྟགས་འདི་ཇོ་བོ་དང་ལུ་ནཱ་མ་སེ་མེད་ཀྱི་ཧ་ལས་དེ་སི་སི་ཀྱི་དཔེ་ལམ་འདི་ལྟ་བུའི་སྒོ་ལས་བའི་ང་བཅས་ཀྱི་ཧ་གོ་དེ་བའི་ཡུལ་དང་མ་ར་ང་བཅས་ཚུ་ག་ར་ལུ་འདི་ཁ་ལུ་འདི་སུ་མེད་སུང་བཞག་དེ་བའི་ཡུལ་ང་བཅས་ཚུ་ནམ་ཕྱི་ར་བེ་རུ་ང་བཅས་དམེ་ལམ་སྟབས་གོ་སེ། ད་ལྡི་སུ་མེད། ང་བཅས་མི་འདི་ཚོ་གིས་བྷོ་ཇ་འདི་ཚོ་ཨམ་ཚུགས་འདི་ཚོ་ཨ་ལུ་འདི་ཚོ་ལོས་ང་བཅས་ཀྱི་ལས་བྱེད་པའི་བསྟེན་སུབ་བསྡད་པའི་ནི་འདི་གི། ང་བཅས་ཚོ་གིས་སྨོན་ལམ་བཏབ་ད་ལུ་སྐད་འབུམ་བརྒྱ་འདི་བཏབ་ནི་མིན། ད་ང་བཅས་ཀྱི་ང་ར་ལྕམ་བྱིས་པའི་ང་གིས་སྨོན་ལམ་བཏབ་ད་ལུ་ང་ར་ལྕམ་བྱིས་པའི་བེ་འདི་ང་བཅས་སྨོན་ལམ་བཏབ་ནི་གི་དོན་ལུ་ང་ཕ་གི་ཀོ་ཁྲ་ན་ལུ་ཡན་བྱིས་པའི་ང་བཅས་ཀྱི་རུམ་ན་ལུ་འཇོག་འདི་བའི་ང་པུ་མུ་ས་ཙུག་འདི་བའི་སྨོན་ལམ་བཏབ་ནི་གི་དུས་སྐབས་ང་ལུ་ནའི། མོ། ད་འདིའི་སྔགས་ལུགས་སྔགས་ཀྱི་བར་སྨོན་ལམ་བཏབ་འདི་བའི་ང་ར་ལྕམ་གཅིག་པའི་འདི་གི་འདི་སྔགས་ལས་སྐུ་སེམས་ཟིལ་བའི་སྔགས་ཀྱི་སྨོན་ལམ་བཏབ་སོ། འདས་པའི་འོ་ད་སྨིན་མ་ཞོ་གཅིག་གི་ནང་ན་ལས། སྔགས་ཀྱི་གོ་ལ་བས་བཏབ་པ་ཅིང་དགའ་དགའི་སྨིན་སྔགས་ཀྱི་ཨ་མེན་ཚེ་རླབས་བདག་ལུས་འདི་སྨིན་དུ་བཅུག་གི། སྨིན་ཏོ་བཙུམ་འདི་ར་འདིའུ། འདི་བས་ནི་འདི་ང་ཅིག་སྐྱེས་སྦོམ་བྱ།

དོན་ཡོད་འདི་ཚ་སོགས་ཀྱིས་རྡོ་རུ་ཅི་ཡིས་བརླབས། འོ་ན་བས་ང་གཅིག་གིས་རེ་རེ་རེ་རེ་བས་རྨི་ལམ་བཏབ་དེ་བས་ཇོ་གོས་ལ་བའི་ལོ་རྒྱུས་ང་གཅིག་གིས་ཧ་གོ་ཡི། ད་ཨང་དགུ་ལས་མ་ང་གཅིག་ལས་ཞོ་རྟ་འུ་རུ་ཆོས་ཅི་འདིས་བཟུང་བས་ཀྱིས་རྨི་ལམ་བཏབ་ད་ལོ་ང་གཅིག་ལོ་དྲིན་ཅི་འདི་བས་ཡོད། འདི་རྨི་ལམ་འདི། ཡོས་ཤུ་མ་ཤི་ཀ་ལུ་ང་གཅིག་རྨི་ལམ་བཏབ་ཨིན། འདི་སྐྱོན་བཅུ་ལུ་ང་གཅིག་གིས་རྨི་ལམ་བཏབ་ཨིན། ཡབ་སྐྱོན་བཅུ། ཁྱོད་ནམ་མཁའ་ལུ་བཞུགས་མི།

ཆུ་རུ་སུན་གསོལ་ཡང་བྱེད་པ་གྲུ་བ་ལས་སྒོ་བཙུགས་མི་འདུག་གི་ཆུ་རུ་སུན་གསོལ་ཆུ་རུ་ལ་ཆགས་མི་འདུག་གི་གྲུ་བ་སུན་གསོལ་ང་བྱེད་ལུ་ཞག་གཉིས་ཡང་བྱེད་པ་ནི་ང་བྱེད་ལྷ་བེའུ་དང་ལུ་ཁྱུ་མཆོད་ང་བྱེད་ལུ་ཏོ་བུ་ཀི་རི་དུང་འདི་ཚུལ་ང་བྱེད་ལུ། ཟ་ནི་གི་བསྟན་ལུ་ཆོས་ཀི་ང་ལུ་ཁ་བཟས་འདི་ཚུལ་ན་འདི་གང་ལས་ང་བྱེད་ལུ་ཏོ་འདི་ཚུལ་ན་འདི་གི་བསྟན་ལུ་ལས་ཤ་ཀ་དྲིན་ཆེ་སའི་རྨི་ལམ་བཏབ་གོ། འདི་ལས་དེ་གི་སྟིང་ལས་ང་བྱེད་གི་ཟོབ་སྦས་འདི་ཡོད་པུ་རུ་བྱེད་པ་ཅིང་ཟོབ་ན་ལས་ང་ལུ་སྒོ་མ་སམ་ན་འདི་བེའུ་ཡུལ་སེ་འདི་ག་ལས་ང་བྱེད་ཀེ་མཆོད་ལུ་སྟོད་བ་ཕུའི་སུབ་ཏོ་རུ་ར་ང་བྱེད་ལུ།

ངག་གི་འཆལ་ལུགས་དཔེ་ལས་དཔེ་དང་སྦྲགས་བསྡུས་པའི་ངག་གི་འཆལ་ལུགས་བསྟན་བསྡུས་པའི་ཡུལ་འདི་ག་ར་ཡོད་ཤོད་མ་ཤི་ཀ་གི་ཁུག་གི་སྨོན་ལམ་སྟབས་བདག་ལུགས་འོང་གནས་པའི་ཐབས་ཁོ་མ་རེད་སེ་ཁུག་གི་ཕྱག་ཞུ་མི་འདི་ཚོ་ཁུག་གི Disciples འདི་ཚོ་ལུགས་ཁྱོད་ཆོས་ཀྱི་ལོག་ཅིག་ལོག་ཅིག་ར་ཁྱོད་ཆོས་ཀྱི་འདི་ཚོ་མེ་མདའ་སྦས་བསྡུས་པའི་ཡུལ་འདི་གི་སྟེང་ལས་ཨང་བཅུ་བཞི་ན་ལོ་ང་གཅིག་གི་རྟགས་འདི་འཇོག་བདག་ལུགས་རྣལ་མ་བསམ་མེད་ཀྱི་དོ་རུ་ར་ལུ་གུ་ལས་གཞོམ་གྱི་ང་ཚུལ་བསྟན་འདི་པའི་ཡུལ། དེ་གའི་སྟེང་ལས་དོ་རུ་ར་ང་ཆེ་ཚུལ་ལུ་ནམ་མ་ས་མེད་ཀྱི་ལས་གཞོམ་གྱི་ཡོབ་ད་ལུ་ག་ཅིག་ཀོ་ལེ་ཨི་མོ་སི་ལ་པུར་བྱོད་ཅིང་རང་གིས་རང་གི་སྒྲ་དབབ་བྱང་ཕྱི་དུ་ཚུལ་ལུ་ལས་གཞོབ་པའི་ལ་ལན་ཐབས་ཀོབ་དབང་ད་སྟོབས་ང་ཆོ་ག་ར་ལུ་ནག་འདི་པའི་ཡུལ་ཟེར་ལབ་པའི་ལུ་གུ་ང་ཆེ་ཚུལ་གྱི